རྩ་བ་ནི་རང་བྱས་མི་གཞི་ལ་ཡུངས་ཀར་ཡི་བསམ་པའི་བསྟོད་དང་གྲགས་པའི་རིམ་གྲོས་ནི། བསོད་ནམས་མི་འགྱུར། ཚེར་མི་འགྱུར། བདག་སྟོབས་མི་འགྱུར། བཞི། དུས་ཀུན་པོ། ལྔ། དོན་གྱི་ཡོད་མ་ནི། བདག་སྟོབས་མི་འགྱུར། ནད་མེད་མིན་ཟེར་བ། ནད་མེད་མི་འགྱུར། ལུས་བདེ་བར་ཡང་མི་འགྱུར། འདི་ལྔ་བདག་རྩ། ནད་མེད་མི་འགྱུར་གྱི་མི་རུ་མ་སྟོན་པ་མེད། ཨ།

བདག་ནི་རང་གི་དོན་དུ་འགྱུར་མི་འགྱུར། དེ་བས་ན། བདག་ནི་ས། རང་གི་དོན་དུ་འགྱུར་མི་འགྱུར། དཔྱོད་ཤེས་པར་གྱུར་ན་བསྟོད་གྲགས་དེ་ལ་རང་གི་དོན་ཅི་ཞིག་ཡོད་དེ་ཅུང་ཟད་ཀྱང་མེད་པའི་ཕྱིར་རོ། ས་རང་ལ་བསྟོད་པ་དང་གྲགས་པ་བྱས་པ་དེ་ལ་རང་གི་དོན་ལ། ཕན་ཡོན་ཅི་ཡང་མི་འདུག་ད་དེ་དེར་བསམ་དགོས་ལོ་ཡིན་པས་འོ་ཐུགས་རྗེ་བསྟོད་པ་བཏང་མཁན་ལ།

ད་གཉིས་པ་ཡིད་དགའ་བ་ཙམ་འདོད་དོན་དུ་མི་རིགས་པ། རང་ལ་བསྟོད་གྲགས་བྱས་ན་ཡིད་དགའ་བ་ཙམ་ཡོང་གི་རེད་ཟེར་ན། དེ་ཙམ་གྱིས་འདོད་དོན་མི་འགྲུབ་པ་ཡིད་བདེ་འབའ་ཞིག། ཡིད་བདེ་འབའ་ཞིག་འདོད་ན་ནི། རྒྱན་སོགས་ཆང་ཡང་བསྟེན་དགོས་སོ། ཡིད་བདེ་བ་འབའ་ཞིག་ཅིག་དེ་འདྲ་ཞིག་འདོད་ཀྱི་ཡོད་ན་ཡིད་བདེ་བ་ཙམ་ཞིག་འདོད་དོན་ཡིན་ན་ནི་ཡིན་ན་ནི། རྒྱན་པོ་འགྱེད་པ་དང། རྒྱན་པོ་འགྱེད་པ་དང་གླུ་གར་དང། གཞན་གྱི་བུད་མེད་བསྟེན་པ། སོགས་དང་ཆང་ཡང་བསྟེན་དགོས་སོ། ས་ད་དེ་འདྲ་བསྟེན་སོང་ན་གནས་སྐབས་ཡིད་དགའ་བ་ཙམ་ཡོང་གི། རྒྱན་པོ་འགྱེད་པ་ནི་བརྒྱ་བརྒྱ་བོ། བརྒྱ་བརྒྱ་ནས་འོང་ཤོ་རྒྱག་པ་ནས་ཚུལ་ཡིན་གྱི། ད་རྒྱན་པོ་འདོད་དོན་ཞིག་སྒྲུབ་ཀྱི་ཡོད་ན་རྒྱན་པོ་འགྱེད་པ་བྱེད། དེ་ནས་གླུ་དང། གླུ་གར་བྱེད་གཞན་གྱི་བུད་མེད་བསྟེན་པ་སོགས་པ་དང། ཆང་བཏུང་བ་ལ་སོགས་པ་དེ་འདྲ་བྱས་སོང་ན་གནས་སྐབས་ཡིད་བདེ་བ་ཡོང་གི་ཡོད་མེད་འགྲོ་ཆང་བཏུང་ནས་ཉམས་དུ་འོ་ཡིན་ན་ཆང་ཡང་བསྟེན་དགོས་སོ་ཟེར་ཏེ་ཡིད་བདེ་བ་ཙམ་གཅིག་ལ་ཁྱོད་སྐྱེས་བུའི་འདོད་དོན་འགྲུབ་པར་འཛིན་གྱི་ཡོད་ན་དེ་ཚོ་ཡང་བསྟེན་དགོས་པར་ཐལ་གྱི་རེད། གསུམ་པ། དེ་ཙམ་འདོད་དོན་དུ་འཛིན་པ་ནི་ཕྱིན་ཅི་ལོག་ཡིན་པ་འོང་དུས་གསུམ་པ། དེ་འདྲ་ཙམ་གཅིག་དེ་རང་གི་འདོད་དོན་སྒྲུབ་པ་ལ་འཛིན་པ་དེ་ནི་དེ་ཕྱིན་ཅི་ལོག་པས། དེ་ཕྱིན་ཅི་ལོག་ཡིན་པ་དེ་ལ་གཉིས། ས་ཕྱིན་ཅི་ལོག་ཡིན་པ་ས་དེ་ལ་གཉིས། བསྟོད་གྲགས་ཙམ་ལ་དགོས་པ་མེད་པ། དེ་ཉམས་པ་ལ་མི་དགའ་བ་དེ་ཉམས་པ་ལ་མི་དགའ་བ་བྱིས་པ་དང་མཚུངས་པའོ། དང་པོ་བསྟོད་གྲགས་ཙམ་ལ་དགོས་པ་མེད་པ་ནི། གྲགས་པའི་དོན་དུ་ནོར་གཏོང་ཞིང་ཟེར་ད་རང་གི་གྲགས་པའི་དོན་དུ་ནོར་གཏོང་ཞིང། བདག་ཉིད་ཀྱང་ནི་གསོད་བྱེད་ན་ཚིག་འབྲུ་རྣམས་ཀྱིས་ཅི་ཞིག་བྱ། ཤི་ན་དེ་ཀོ་སུ་ལ་བདེ། དོན་མེད་པ་ཙམ་དུ་མ་ཟད་པ། དོན་མེད་པ་ཙམ་དུ་མ་ཟད་པ། གཏོང་ཕོད་པར་གྲགས་པའི་དོན་དུ། གྲགས་པའི་དོན་དུ། ཟད་པར་ནོར་གཏོང་ཞིང་ཟད་པར་ནོར་གཏོང་ཞིང་དཔའ་བོར་གྲགས་པ་འདོད་ནས་གཡུལ་དུ་ཞུགས་ཏེ་བདག་ཉིད་ཀྱང་ནི་གསོད་པར་བྱེད་ན། བསྟོད་གྲགས་ཚིག་འབྲུ་ཙམ་གྱིས་ཚིག་འབྲུ་རྣམས་ཀྱིས་ཅི་ཞིག་བྱ། རང་ཤི་ན། བསྟོད་གྲགས་དེ་བསྟོད་གྲགས་དེ་ཀོ། སུ་ལ་བདེ་བ་སྐྱེད་ལེགས་པར་བསམ་པར་བྱའོ། སོ། དེ་འདྲའི་གྲགས་པའི་དོན་དུ་རང་ལ་གྲགས་པ་ཅི་བྱུང་བསམས་ཏེ་ནོར་ཁོང་ཚོ་ཡོད་གཏོང་བར་བྱེད་ད་གོ། དེ་ནས་སྦྱིན་པ་གཏོང་བ་ལ་ད་དེ་ནས་དེ་བྱིན་གྱིས་སྤྲས་པོ་སྦས་སམ། འོ་དེ་འདྲ་གི་གཏོང་བ་དང།

དེ་ཉམས་པ་ལ་མི་དགའ་བ་བྱ་བ་བྱིས་པ་དང་མཚུངས་པར་བསྟོད་དགྲ་ཉམས་པ། ཉམས་པ་ལ་བསྟོད་གྲགས་ཉམས་པ་ལ་མི་དགའ་བ་བྱེད་པ་སྟེ་བྱིས་པ་དང་མཚུངས་པ་ནི། བྱེ་མའི་ཁང་བུ་རྡིབ་གྱུར་ན་བྱིས་པ་རྣམས་ནི་ག་ཆད་ངུ། དེ་བཞིན་བསྟོད་དང་གྲགས་ཉམས་ན་རང་གི་སེམས་ནི་བྱིས་པ་བཞིན་སོང་སྟེ་དེ་འདྲ་གི་ཉམས་པ་ཙམ་ལ་དེ་ནི་དེ་བྱས་ན

དེ་ག་ཆད་ངུ་བ། དེ་བཞིན་དུ་བསྟོད་པ་དང་གྲགས་པ་ཉམས་ན་མི་དགའ་བས་རང་གི་སེམས། བསྟོད་པ་དང་གྲགས་པ་ཉམས་ན་མི་དགའ་བས་བྱིན་གྱིས་ཀྱི་འོ་ད་རང་གི་སེམས་དེ། བྱིས་པ་དང་གཅིག་པ་བས་བྱིས་པ་བཞིན་དུ་འགྱུར་རོ། བྱིས་པའི་བསམ་བློ་དང་སེམས་པ་དང་གཅིག་པ་གཅིག་རྐྱང་བས་འོ་དེ་ཡིན་པས།

དེ་གཞན་དགའ་བ་ཡིན་པས་དོན་དེ་གཞན་དགའ་བ་ཡིན་པས་དོན་དུ་གཉེར་བྱ་ཡིན་ན་སྐྱེ་བོ་ཀུན་ལ་ཡང་བྱ། རིགས་པ་དང་པོ་བདག་ལ་བསྟོད་བྱེད་དགའ་བ་ལ་ཆགས་པར་མི་རིགས་པ་ནི་བདག་ལ་བསྟོད་བྱེད་དགའ་བ་ལ་ཆགས་པ་མི་རིགས་པ་ནི་རེ་ཞིག་སྒྲ་ལ་སེམས་མེད་ཕྱིར། བདག་ལ་བསྟོད་སེམས་ཡོད་ཡོད་མི་རིགས། བདག་ལ་གཞན་དགའ་ཞེས་གྲགས་པ་དེ་ནི་དགའ་བའི་རྒྱུ་ཡིན་གྲང། གཞན་ནམ་ཡང་ན་བདག་ཀྱང་རུང།

བསྟོད་པའི་སྒྲ་དེ་ལ་དགའ་བར་མི་རིགས་ཏེ། ས་ཡ་གི་ས་བཅད་གོ་ལ། བདག་ལ་བསྟོད་བྱེད་དགའ་བ་ལ་ཆགས་པར་མི་རིགས། བསྟོད་བྱེད་དགའ་བ་ལ། བསྟོད་བྱེད་དགའ་བ་ལ་ནི་བསྟོད་པར་བྱེད་པ་གོ་སྒྲ་གོ་ལ། རེ་ཞིག་བསྟོད་པའི་སྒྲ་ལ་དགའ་བར་མི་རིགས་ཏེ།

བདག་དགའ་བའི་རྒྱུ་ཡིན་གྲང་ན། སྐྱེ་བོ་གཞན་ནམ་ཡང་ན་བདག་བསྟོད་བདག་བསྟོད་པའང་རུང། བསྟོད་བྱེད་གཞན་དགའ་བ་དེ་གཞན་དགའ་བ་དེས་བདག་ལ་ཅི་ཞིག་ཕན་གྱི་མི་འདུག། ཅི་ཞིག་ཕན་ཏེ། གཞན་རྒྱུད་ཀྱི་དགའ་བདེ་དེ་ནི། དེ་ཉིད་ཀྱི་སེམས་དང་གཞན་རྒྱུད་ཀྱི་དགའ་བ་དང་བདེ་བ་དེ་གཞན་རྒྱུད་ཀྱི་སེམས་པས།